འཕང་འབྲས་སེ་གོལ་དང་དེ་འདྲ་གི་ཆ་ནས་རྣམ་ཤེས་དེ་བཞག་པ་ཡིན། དོན་དུ་གཉིད་དེ་གོ་རིམ་བཞིན་སོ་བ་ཐུགས་རྗེ། ད་འདི་ནས་འདི་གཅིག་གསུངས་ཡོད་རེད་ཡང། ཆད་དང་མཚམས་སྦྱོར་འདོད་ཆགས་བྲལ། ཉམས་དང་འཆི་འཕོ་སྐྱེ་བ་རྣམས། ཡིད་ཀྱི་རྣམ་ཤེས་ཁོ་ནར་འདོད་གསུངས་པ་རེད་བ།

ད་ཅི། མེད་པའི་རྒྱུ་མཚན་ཚོ་དེར་བཀོད་ཡོད་རེད། ཐུགས་རྗེ་ནི། ད་འདི་ཚོ་མ་གཏོགས་གློག་སྒོར་མ་མ་ཀློག་ན་ནི། ཕི་རེ། ཨ་ནི་དེ་ཅི་རེད། ཆད་དང་མཚམས་སྦྱོར་འདོད་ཆགས་བྲལ། ཉམས་དང་འཆི་འཕོ་སྐྱེ་བ་རྣམས། ཡིད་ཀྱི་རྣམ་ཤེས་ཁོ་ནར་འདོད། ཡིད་ཀྱི་རྣམ་ཤེས་ཁོ་ནར་འདོད་དགོས་པའི་རྒྱུ་མཚན་ག་རེ་རེད། ད་ཅི། མ་འདི་ཚོ་བཀོད་ཡོད་རེད། དབང་ཤེས་ཡིན་ན་དེ་ནི་ཡིད་ཀྱི་རྣམ་ཤེས་ནང་བཞིན་གཅིག་གིས་བྲིས་ཡོད་མ་རེད།

འོ་ན། དགྲ་བཅོམ་པ་དེ་ནི། མྱ་ངན་ལས་འདས་དུས་སྐབས་ལ་དེ་ནི། མྱ་ངན་ལས་འདའ་ཁ་ལ་མུག་དེ་ནི། དེའི་སེམས་དེ་ག་རེ་རེད་ཟེར་ན། ལུང་མ་བསྟན་ཡིན་ཟེར་དགོས་ཡོད་ཡིན་པས་ལུང་མ་བསྟན་རེད། ལུང་མ་བསྟན་གི་ནང་ན་ཡང་དེ་ནི། དེ་གི། སྤྱོད་ལམ་པའི་སེམས་དང། རྣམ་སྨིན་སྐྱེས་ཀྱི་སེམས་གཉིས། སེམས་གཉིས་པོ་དེ་ཡོད་ཟེར་གྱི་མ་རེད། མྱ་ངན་འདའ་ལུང་བསྟན་མིན་གཉིས།

མི་སྐྱེ་བ་ཟེར་བཞི་བཞག་སོང་ངོ། བཞི། དེ། དེ་རྣམ་ཤེས་དོན་དམ་པར་བྱེད་པ་དེ་ལ་རིམ་གྱིས་འཆི་ན་ཞེས་སོ། ད་དེ་ལ། རྫུས་སྐྱེས་ལྟ་བུ་ཡིན་ན་དབང་པོ་དེ་དག་གང་ག་ཅིག་ཅར་དུ་འགག་འགྲོ་བ་རེད། ཅིག་ཅར་དུ་འགག་འགྲོ་བ་ཡིན་ཙང་ན་དེ་ལ་དེ་ནི་འདི། དེ་ལ་བརྩི་གི་མ་རེད། ད་འདི། སྐྱེ་གནས་དང་པོ་གསུམ་པོ་དེ་ལས། དེ་ནི། མངལ་སྐྱེས་སྒོང་སྐྱེས་དྲོད་གཤེར་སྐྱེས། དེ་གསུམ་པོ་དེ་ལ། དེ་རྣམ་ཤེས་འཕོ་དུས་སྐབས་ལ་དེ་ནི་དེ་འདྲ་ཡིན། རྐང་པ་དང་ལྟེ་བ་སྙིང་གར་ཡིད་འཆི་འཕོ་སངས་རྒྱས་འདུལ་བ། ངན་སོང་གསུམ་ལས་མ་འདས་ཕྱིར་ནི་ད་ངན་སོང་གསུམ་ལ་མར་སྐྱེ་འགྲོ་མཁན་ཡིན་ན་རྣམ་ཤེས་འཕོ་དུས་སྐབས་ལ་དེ་ནི། ད་རྐང་པའི་མཐིལ་ནས་མར་རྣམ་ཤེས་དོན་གྱི་རེད་ཟེར་ཡོད། ད་རྐང་པ་དང། ནི་མི་ལ་སྐྱེ་མཁན་ཡིན་ན་རྣམ་ཤེས་ལས་ལྟེ་བ་ནས་ཕར་དོན་པ་རེད།

བུ་ཡིས་འཕོ་བ་བྱས་ནས། དེ་གསུམ་བཞག་ནས། ཨ་ནི། ངན་སོང་གསུམ་ལ་སྐྱེ་བ་ཡིན་ན། རྣམ་ཤེས་མར་དེ་ནི། རྐང་པའི་མཐིལ་ནས་མར་དེ་ནི། རྣམ་ཤེས་དེ་ནི་འཕོ་དགོས་རེད། མི་ལ་སྐྱེ་མཁན་ཡིན་ན་ལྟེ་བ་ནས་འཕོ་བ་ཡིན། ས་དེ། ས་དེ་ང་དང་ལྟོ་བ་མཐུན་གྱི་ཡོད་མ་རེད། ས་གོང་མ་དེ་ནི་ས། བུ་ཡི།

ཁ་ཤས་ན་ལ་དེ་ནི། འབྱུང་བ་འབྱུང་བ་ཉམས་ནས་འཆི་བ་སངས་ཞེས་བྱ་འདུལ་བ། གང་ལྟར་འབྱུང་བ་ཅི་བདེར་མ་དེ་ནི་ཉམས་ནས་ཨ་ནི་ད་གནས་མ་ཐུབ་པར་ཆགས་ནས་ཨ་ནི་འཆི་བ་དེ་སྟེ་དེ་རུ་བ་དེ་གནད་དེ་དེ་ནི་ཅི་བྱ་ནས་དེ་ལྟ་སྟེ། གཅོད་པར་བྱེད་མཁན་དེ་ཨ་ནི་ཆུ། ཨ་ནི་རླུང། མེ། དེ་འབྱུང་བ་བཞི་གི་ནང་ནས་གསུམ་བཞག་པ་རེད། ཨ་ནི་ས་ཡི་འབྱུང་བ་དེ་མི་བཞག་རེད།

མེ་ཤས་ཆེ་བ་ཡིན་ན་ཨ་ནི་མཁྲིས་པ། དེ་འདྲ་གི་དེ་ནི། དེ་བྱས་ནས་ད། གཅོད་གཅོད་མཁན་དེ་མེ་ཡིས་བཅད་པ་ཡིན་ས་འོ་ཡིན་མིན་ནོ། དུར་བཅོས་ནི་ད། དེ་ནི། དེ་རྗེས། བད་ཀན་ཤུགས་ཆེན་པོ་ཡོད་མཁན་ཡིན་ན་གནད་གཅོད་མཁན་དེ་ཨ་ནི་ཆུ་ཡིས་བཅད་པ་ཡིན་གང་ལྟར་ག་རེ་རེད་ཟེར་ན་འབྱུང་བ་དེ་ཆ་མ་མཉམ་པ་བྱས་ནས།

ཨ་ནི། དེ་གཉིས་གང་རུང་དུ་མ་ངེས་པ་རེད་བ་ད། ཡང་དག་པར་ལོག་པར་ངེས་པ་ཡང་མ་རེད། ཨ་ནི། དེ་གཉིས་ལོག་པར་ངེས་པ་ཡང་མ་རེད། དེ་གཉིས་དེ་ནི། གང་རུང་མ་ཡིན་པ་དེ་རེད། ད་དེ་ལ་གསུམ་བྱས། འོ་ན། འཕགས་པ་རྣམས་ལ་དེ་ནི་ཡང་དག་པར་ངེས་པ་སོགས་ག་རེ་རེད་ཟེར་ན། འཕགས་པ་དེ་ནི། འཕགས་ལམ་ཐོབ་པ་ཡིན་ན། ཨ་ནི། དེ་གཉིས། མཐོ་རིས་ནས་དེ་ནི། འཁོར་བ་ལས་གྲོལ་རྒྱུ་དེ་ནི་འཁོར་བ་ལས་གྲོལ་རྒྱུ་ཡིན་པ་གཏན་ཁེལ་བ་རེད་བ།

ད་དེ་གཉིས་ཕར་ཕུད་པའི་དེ་གཉིས་གང་ཡང་མ་ཡིན་གྱི་དེ་ནས་དེ་འགྲོ་བ་དེ་ཚོ་ཡིན་ན་ད་ཡང་དག་པར་ལོག་པར་ཡང་ངེས་པ་ཡང་མ་རེད་ལོག་པར་ངེས་པ་ཡང་མ་རེད་དེ་ཀོ་ད་གཏན་མ་ཁེལ་བའི་སོར་ཕྱིར་རོ་ད་གཏན་མ་ཁེལ་བའི་ཡོང་ཨ་དེ་ནས་དེ་ནས་བྱས་ནས་བཞག་པ་རེད། འཕགས་དང་མཚམས་མེད་བྱེད་པ་དག་ཡང་དག་ལོག་པ་ཉིད་དུ་ངེས་ད་འདི་ཡན་ཆད་ཀྱི་དེ་ནས་དེ་ཅི་བཤད་ཚར་བ་རེད།

དེ་སྣོད་ཆགས་ཚར་ནས་སེམས་ཅན་གནས་པ་དེ་ལ་གནས་པའི་བསྐལ་པ་དེ་ལ་བར་བསྐལ་ཉི་ཤུ་ཐམ་པ་རེད། ད་དེ་གནས་བསྐལ་རྫོགས་ནས་ནི་འཇིག་པའི་བསྐལ་པ་དེ་ལ་ཡང་བར་བསྐལ་ཉི་ཤུ་ཐམ་པ་རེད། ད་སྣོད་ཀྱི་དེ་ནི་དུས་སྒང་ག་འཇིག་ནས་འཇིག་ཚར་ནས་ནི་སྟོང་པའི་བསྐལ་པ་དེ་ལ་ཡང་བར་བསྐལ་ཉི་ཤུ་ཡོད་རེད། བར་བསྐལ་ཉི་ཤུ་ཉི་ཤུ་བྱས་ནས་ནི་དེ་ཚུར་བསྡོམས་ནས་བསྐལ་པ་བར་བསྐལ་བརྒྱད་ཅུ་ཐམ་པ་རེད། བར་བསྐལ་བརྒྱད་ཅུ་ཐམ་པ་དེ་ལ་བསྐལ་ཆེན་གཅིག་བརྩི་གི་རེད།

དེ་གི་བསམ་གཏན་དང་པོ་དེ་ཆགས་ཀྱི་རེད། བསམ་གཏན་དང་པོའི་གནས་ཀྱི་ཚངས་ཆེན། ཨ་ནི་ཚངས་པ་མདུན་ན་འདོན་ཚངས་རིས་དེ་གསུམ་པོ་དེ་ཆགས། དེ་གསུམ་པོ་དེ་ཆགས་ཚར་དུས་སྐབས་དེ་ནི་བང་ཆེན་ཡང་པའི་རླུང་མར་བབས་ནས་དེ་ནི་དེ་བྱས་ནས། འདོད་ལྷ་རིགས་དྲུག་གི་ནང་ནས་དེ་གི་འཐབ་བྲལ་ཡན་ཆད་དེ། དེ་ནས་གཞན་འཕྲུལ་དབང་བྱེད་འཕྲུལ་དགའ། དགའ་ལྡན་འཐབ་བྲལ་ཟེར་མཁན་བཞི་པོ་དེ་མར་ཆགས་ཡོང་གི་རེད། བང་བ་ཅན་སྟེ་དེ་ཚོ་དེ་ས་གཞི་ལ་མ་བརྟེན་པ་རེད་བ། ནམ་མཁའ་ལ་དེ་ནས་བརྟེན་ནས་དེ་བསྡད་པ་ཡིན་ཙང་དེ་མན་ཆད་དུ་ཆགས་འོང་པ་རེད། འཐབ་བྲལ་ཡན་ཆད་དེ་བས་ད་ག་ཚོད་རེད། མར་ཆགས་འོང་པ་ཟེར་བཤད་ཡོད་རེད། བསམ་གཏན་དང་པོ་ནས་འཐབ་བྲལ་བར་དུ་མ་མ་མ་ཆགས་འོང་པ་རེད། ད་དེ་ཆགས་ཚར་སོང་ན་དེ་ནས།

ས་ཡ་དྲུག་འབུམ་གྲངས་མེད་དོ་ཟེར། ཡར་མར། རླུང་གི་དཀྱིལ་འཁོར་དེ་ཡར་མར་མཐོ་ལོས་བཤད་ཀྱི་ཡིན་ན། ས་ཡ་གཅིག་དང། འབུམ་དྲུག་ཡིན་པ་རེད་བ་ས་ཡ་དྲུག་འབུམ། ས་ཡ་དྲུག་འབུམ། ཕར་ཚུར་གྱི་ཞེང་ཁ་འདྲ་པོ་བཤད་ཀྱི་ཡིན་ན། དེ་ལ། གྲངས་མེད་པ་ཡིན། དེ། སྟོང་གསུམ་གྱི་སྟོང་ཆེན་པོ་ཁོ་རང་གི་འོག་གཞི་གང་དག།

ད་བད་རླུང་དེ་ནི་བད་ཁ་ས་ཚན་པོ་ཆེ་རྡོ་རྗེ་ལྕམ་མོ་དེ་ནི་མི་འཇིགས་པ་ཨ་ནི་བད་རླུང་གི་སྤྱི་བོ་དེ་བྱ། རྒྱུད་རིང་པོ་ནི་དེ་ནི་ལོ་མང་པོ་ཆེ་ལ་དེ་ནི་བད་རླུང་གི་སྤྱི་བོ་དེ་ཆགས་པར་རོ། དེ་ཆགས་ནས་རླུང་དེ་བད་དེ་ནི་བད། བད་ཁ་ས་རྡོ་རྗེ་གི་ཡང་བཞིའི་མུ་ཁྱུད་ཡང་ཨ་ནི་བད་ཞེས་གྲགས་ཀྱི་དང། བད་ཁྲག་པོ་ཡིན།

ཁྱིམ་བདག་དང་འདྲེས་པ་སོགས་མ་བློ་ཐ་ཨན་ཏི་ན་ལ་དེ་ནི་མིག་རྟགས་འདུག་ད་ང་དེ་ནི་དེ་མིག་རྟགས་ཐོག་མི་འདུག་བ་དེ་དེ་སུ་ཅན། དེ་ནི་སྤྲིན། དེ་ནི་བར་གྱི་ནམ་མཁའ་ལ་དེ་ནི་སྤྲིན་པ་འཁོར་ནས་ཨ་ནི་དེ་ནི་མར་ཆར་པ་ཆར་པ་དེ་ནི་དཔེ་ཤིང་རྟའི་འཕང་ལོ་ཙམ་ཟེར་ཤིང་རྟའི་འཁོར་ལོ་ཟེར་ཡོད་མ་འགྲོ་ཨ་དེ་དེ་འདྲ་བའི་ཆེ་ཆུང་དེ་ནི་ཆར་པ་དཔེ་ལོ་མང་པོར་བབས་ནས་ཨ་ནི་དཔེ་ད་རྒྱ་མཚོ་ཆེན་པོ་དེ་ཆགས་ཀྱི་རེད་ཟེར་ཏེ་རླུང་གི་དཀྱིལ་འཁོར་སྒང་ལ། དེ་ནི། དེ་ནི། དེ་ནི། ཆུ་དེ་ལ་དེ་ནི་ཡང་རྔམས་དང། དེ་ནི་ཡར་མར་དཔངས་མཐོ་དམན་ག་ཚོད་ཡོད་རེད། ཞེང་ཁ་ཆེ་ཆུང་ག་ཚོད་ཡོད་ཟེར་ན་ད་དེ་གྲངས་ཀ་རེ་བརྗེ་བོ་གསུང་གི་ཡོད་རེད། ཆུ་རྔམས་འབུམ་ཕྲག་བཅུ་གཅིག་དང། སྟོང་ཕྲག་དག་ནི་ཉི་ཤུའོ་ཟེར་འདུག་ཨང།

ཨ་ནི་རླུང་གི་དཀྱིལ་འཁོར་དེ་དེ་ནི། ག་རེ་ཟེར་ས་ཡ་དྲུག་འབུམ་གྲངས་མེད་ཟེར་ཡག་དེ་ཡང་དཔག་ཚད་ལ་བརྩི་བ་རེད། དེ་འདྲ་ཆུ་རྔམས་འབུམ་ཕྲག་བཅུ་གཅིག་དང། དེ་ནི་སྟོང་ཕྲག་དག་ནི་ཉི་ཤུའོ་ཟེར་མཁན་དེ་ཡང་ཨ་ནི། དཔག་ཚད་ཀྱི་གྲངས་ཀ་ཞིག་དང་དེ་ཡིན། དེའི་ཐོག་ལ་བརྩིས་ནས། ཅེས་བཤད་པ་རེད། ཕྱུགས་ཀྱི་དེ་ནི། ཐོག་མ་དེ་ནི་ཐོག་མ་རྒྱ་མཚོ་ཆགས་ནས་དེ་ནི་དང་པོ་རྒྱ་མཚོ་དེ་ནི།

རླུང་གི་དཀྱིལ་མ་རེད། ཆུའི་དཀྱིལ་འཁོར་གྱི། དང་པོ་ཆུའི་དཀྱིལ་འཁོར་དེ་ལ་ག་ཚོད་ཡོད་ཟེར་ན། ཆུ་རྔམས་འབུམ་ཕྲག་བཅུ་གཅིག་དང་སྟོང་ཕྲག་དག་ནི་ཉི་ཤུའོ་ཟེར་དང་པོ་ཡོད་ད་དེ་འདྲའི་ཆུ་ཡོད་ཟེར་གྱི་ཡོད་རེད་བ། ད་རླུང་གིས་དེ་ཆུ་དེ་སྲུབས་ནས། ཁ་ཅིག་ནི་བདུད་ཀྱི་དབང་ཆེན་གསེར་གྱི་ས་གཞི་ལ་ཆགས་པ་རེད་བ། དེ་ཆགས་ནས། ལྷག་མ་ཆུ།